རྣམ་པ་ལྷན་རྒྱས་སྐུ་ཁམས་བཟང་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བདུན་ཕྲག་འདིའི་བོད་གནས་འགོ་འཛུགས་མ་ཞུས་གོང་ཐོག་མར་ལས་རིམ་གསན་གཟིགས་གནང་མཁན་ཚོར་འཚམས་འདྲི་ཞུ་རྒྱུ་དང་ང་རིག་ལྡན་སྒྲོལ་མ་ཡིན། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་ཀྱི་དཀའ་རྙོག་སེལ་ཐབས་སུ། རང་རྒྱལ་གཞན་ཕམ་གྱི་ལྟ་བའི་ཐོག་མ་ཕྱིན་པར་ཕན་ཚུན་གཉིས་ཕན་གྱི་བསམ་བློ་གཏོང་གལ་ཆེ་བའི་སྐོར་བཀའ་གནང་འདུག། ཁམས་སོག་རྫོང་གི་བུད་མེད་གསུམ་རྒྱ་ནག་གཞུང་གིས་འཛིན་བཟུང་བྱས་བཞག་བོད་ནང་གི་ཐེ་བོ་རུ་གྲོང་སྡེ་བཞི་ལ་མེ་སྐྱོན་ཚབས་ཆེན་ཤོར་ནས་མི་གཅིག་ལ་སྲོག་སྐྱོན་དང་མཁར་དངོས་སོགས་ལ་མེ་སྐྱོན་ཚབས་ཆེ་ཕོག་ཡོད་པ་སོགས་བདུན་ཕྲག་འདིའི་ནང་བྱུང་བའི་བོད་གནས་གལ་ཆེ་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་ལ་དྭགས་ཀྱི་རྒྱལ་ས་གླེའི་ནང་དུ་དུས་འཁོར་དབང་ཆེན་ཐེངས་སུམ་ཅུ་སོ་གསུམ་པ་དེ་ལེགས་པར་གྲུབ་སྟེ་ཕྱི་ཚེས་བཅུ་གསུམ་ཉིན་དད་ལྡན་ཕྱི་ནང་མི་མང་ལ་སྒྲོལ་དཀར་ཡིད་བཞིན་འཁོར་ལོའི་ཚེ་དབང་བཀའ་དྲིན་ཆེ་གནང་མཛད་པ་མ་ཟད་དགའ་ལྡན་ཁྲི་རིན་པོ་ཆེས་བརྟན་བཞུགས་ཀྱི་རྡོ་རྗེ་སློབ་དཔོན་མཛད་ཅིང་ལ་དྭགས་ནང་པའི་ཚོགས་པ་དང་དགོན་པའི་ཚོགས་པ་ཀོང་པོ་གཞིས་བྱེས་ཚོགས་པ་ཇོ་ནང་ཆོས་བརྒྱུད་བཅས་ཀྱི་སྐུ་ཚབ་ནས་དད་ལྡན་མི་མང་གི་ཚབ་ཞུས་ཏེ་བརྟན་བཞུགས་བསྟར་འབུལ་ཞུས་ཡོད་པ་རེད། དེར་ཕེབས་པའི་ཇམ་མུ་ཀཱ་ཤི་མིར་གྱི་སྤྱི་ཁྱབ་བློན་ཆེན་མཆོག་གིས་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དྲུག་ལོར་ཁོང་གི་མེས་པོ་དང་ཡང་བརྒྱད་ཅུ་གྱ་བརྒྱད་ལོར་ཁོང་གི་ཡབ་བཅས་ནས་རིམ་བཞིན་མངའ་སྡེའི་སྤྱི་ཁྱབ་བློན་ཆེན་གནང་པའི་སྐབས་གོང་ས་མཆོག་ལ་དྭགས་སུ་ཆིབས་བསྒྱུར་བསྐྱངས་པའི་སྐབས་འཁེལ་ཡོད་པ་ལ། ད་རེས་དུས་འཁོར་བཀའ་དབང་བསྩལ་བའི་སྐབས་ཁོང་གིས་སྤྱི་ཁྱབ་བློན་ཆེན་གྱི་འགན་བཞེས་པའི་དུས་ཁེལ་བ་སོགས་བསྐལ་པ་བཟང་པོ་བྱུང་བའི་གཏམ་བཤད་གནང་འདུག་གོང་ས་མཆོག་ནས་ཀྱང་སྤྱི་ཁྱབ་བློན་ཆེན་ཁོང་གི་ཁྱིམ་ཚང་གི་མི་རབས་གསུམ་གྱིས་བོད་དོན་ཐོག་ཐུགས་ཁུར་ཆེ་བཞེས་གནང་ཡོད་པར་བསྔགས་བརྗོད་གནང་འདུག་ཕྱི་ཟླ་བདུན་པའི་ཚེས་བཅོ་ལྔ་ཉིན་གོང་ས་མཆོག་གིས་ལ་དྭགས་རུ་ཐོག་དགོན་པ་དབུ་འབྱེད་དང་དེ་རྗེས་ལ་དྭགས་རི་རྫོང་ཡར་རྒྱས་ཚོགས་པའི་ཚོགས་ཁང་དུ་གསུང་བཤད

ང་ཚོ་ནང་པ་ཞིག་གི་ངོས་ནས་སེམས་ཅན་ཐམས་ཅད་ཟེར་གྱི་ཡོད་མ་གཏོགས་ང་ཚོ་བོད་པ་གཅིག་པོ་སྐྱིད་པོ་ཡོང་ཤོག་ཟེར་གྱི་མེད་པ། ས་དེ་འདྲའི་ལོ་རྒྱུས་ཀྱི་ཐོག་ནས་ནས་རྒྱ་དང་བོད་འབྲེལ་བ་ཐུན་མོང་མིན་པ་ཅི་བ་རེད་དེ་འདྲའི་ཞིག་གི་ཐོག་ནས་ད་ང་རང་ཚོ་གཉིས་ཕན་ཞིག་ད་ཡོང་རོགས་བྱས་ན་བསམ་ནས་ཨ་ནི་དེའི་རྒྱུ་མཚན་གཅིག་དེ་སྔོན་ལ་དྲ་གནས་ཀྱི་ང་ཚོ་གཅིག་གཉིས་ཕན་གཅིག་གི་པའི་རྒྱ་མི་གཞུང་གི་ནམ་རྒྱུན་སྲིད་བྱུས་ནང་བཤད་བསྡད་དེ་སྤུན་ཟླ་མི་རིགས་ལབ་པ་ནང་བཞིན་དོན་དམ་གྱི་སྤུན་ཟླ་མི་རིགས་འདྲ་མཉམ་ཡོད་བསྡད་པ་བྱུང་བ་ཡིན་ན། རྒྱ་ནག་གིས་ང་ཚོ་བོད་དངོས་པོ་ཡར་རྒྱས་འཛུགས་སྐྲུན་བྱེད་ཡ་ལ་ཕན་ཐོགས་བྱེད་ཐུབ་ཡ་གཏན་གཏན་ཡོད་རེད། ང་ཚོའི་ངོས་ནས་རྒྱ་མི་རིགས་ནང་ཆོས་རུ་དོ་སྣང་ཡོད་བསྡད་མཁན་ལྷག་པར་དུ་ཡོད་ད་ཅིག་ཅིག་ཡ་རབས་སྤྱོད་བཟང་དེ་འདྲ་ཡོད་ད་དོ་སྣང་ཡོད་བསྡད་མཁན་དེའི་དེའི་ད་དེ་རིང་ཁ་སང་རྒྱ་ནག་ནང་ལ་ལྐོག་ཟ་རུལ་སུངས། དབུལ་ཕོངས་དེ་ཚོ་སྐྱབས་མེད་མགོན་མེད་བཞིན་དེར་འདུག་བ། ང་རྒྱ་མི་མང་པོ་ཐུག་གི་ཡོད་རེད། རྒྱ་མི་གྲོང་གསེབ་ནས་ཐུག་འདུག་ཐུག་གི་ཡོད། སྙིང་རྗེ། སྐྱོ། ཞེ་པོ་ཅིག་འདུག། ད་ཁྱེད་རང་ཚོ་གྲོང་གསེབ་ལ་ག་འདྲ་ཡོད་ཟེར་སྐད་ཆ་དྲིས་ཙ་ན་ང་ཚོ་གྲོང་གསེབ་ནང་གི་ལས་བྱེད་པ་དེ་དེ་ནི་དངུལ་བསམ་བློ་མ་གཏོགས་ག་གེ་ཡོད་མ་རེད། དངུལ་ཡོད་ན་དེ་འདྲ་ལོ་དབང་ཆ་བེད་སྤྱོད་བྱེད་པ་མ་གཏོགས་ང་ཚོ་སྐྱོ་པོ་ཚོ་འོ་ད་ལྟ་རྟོག་ག་གེ་བྱེད་ཀྱི་མི་འདུག་ཟེར་ནས་སྡུག་གི་ཞེ་པོ་ཅིག་སྐད་ཀྱིས་ད་དེ་འདྲ་ཆགས་འདུག་བ་ཅི་ཟོ།

འབྲེལ་ཡོད་ཀྱི་གནས་ཚུལ་མཁོ་སྤྲོད་གནང་དོན་ལྟར་ན་ཕྱི་ཟླ་བདུན་པའི་ཚེས་དགུ་ཉིན་སྔ་དྲོ་ནག་ཆུའི་ཉེན་རྟོག་པ་སངས་རྒྱས་བཀྲ་ཤིས་ཟེར་བ་གཙོས་ཉེན་རྟོག་པ་མང་པོ་འབྱོར་ནས་གོང་དུ་ཞུས་པའི་བོད་མི་གསུམ་འཛིན་བཟུང་བྱས་ཏེ་སོག་རྫོང་གི་ཕྱོགས་སུ་ཁྲིད་པའི་རྗེས་སུ་ཁོང་རྣམས་ག་བར་བཙོན་འཇུག་བྱས་མིན་གནས་ཚུལ་ཁ་གསལ་ད་ལྟ་སུས་ཀྱང་ཤེས་རྟོགས་ཐུབ་ཀྱི་མེད་པ་རེད། རོང་པོ་གྲོང་ཚོ་བཅུ་གསུམ་པའི་སྒར་ཚ་ཚང་ནས་ཡིན་པ་དགེ་འདུན་པ་རྒྱལ་བསྟན་འཕེལ་རྒྱས་ལགས་དགུང་ལོ་ཉི་ཤུ་རྩ་དགུ་དང་བཙུན་མ་དགེ་སྡིག་ལགས། ལོ་ལྔ་བཅུ་ང་གཉིས་ཡིན་པ་དང་ཁོང་རྣམ་གཉིས་ཀྱི་ཕ་མིང་ལ་དབང་འདུས་ལགས་དང་མ་མིང་ལ་ལྷག་པ་ལགས་རེད་འདུག་ཨ་ཚོ་ཚང་གི་མི་སྐྱ་ཡིན་པ་ཆོས་གྲགས་ལགས་དགུང་ལོ་བཞི་བཅུ་ཞེ་དགུ་ཡིན་པ་དང་ཕ་ཚུལ་རྒྱལ་ལགས་དང་མ་བདེ་སྐྱིད་ལགས་གཉིས་ཀྱི་བུ་རེད་ཤག་བོད་ནང་གི་ཐེ་བོ་རུ་གྲོང་སྡེ་ཞིག་ལ་མེ་སྐྱོན་ཚབས་ཆེན་ཤོར་ཏེ་མི་གཅིག་མེས་འཚིག་ནས་རྐྱེན་ལམ་དུ་ཕྱིན་པ་དང་དུད་ཁྱིམ་ལྔ་བཅུ་ཙམ་དང་ཕྱུགས་རིགས་མང་པོ་མེས་འཚིག་སྟེ་མང་ཚོགས་ལ་སྡོད་ཁུལ་མེད་པའི་དཀའ་ངལ་འཕྲད་བཞིན་ཡོད་པའི་གནས་ཚུལ་ཞིག་འདི་ག་རླུང་འཕྲིན་ཁང་གིས་ཤེས་རྟོགས་བྱུང། ཀན་སུའུ་ཞིང་ཆེན་ཀན་ལྷོ་རྫོང་ཐེ་བོ་རྫོང་གི་གྲོང་སྡེ་ཞིག་ལ་ཕྱི་ཚེས་བཅུ་དྲུག་ཉིན་མེ་སྐྱོན་བྱུང་སྟེ་མི་གཅིག་ལ་སྲོག་སྐྱོན་དང། མང་ཚོགས་ཀྱི་སྡོད་ཁང་དང་ཅ་དངོས་ཕལ་ཆེ་བ་མེས་འཚིག་ནས་གྱོང་གུན་ཚབས་ཆེན་བྱུང་ཡོད་པ་མ་ཟད། ད་ཆ་གྲོང་སྡེའི་ཡུལ་མི་རྣམས་སྡོད་གནས་མེད་པར་རི་འདབས་སུ་ཡོད་པའི་ཞིང་ཁ་གཅིག་གི་ནང་འདུ་འཛོམས་ཀྱིས་སྡོད་སྒར་མེད་པའི་དཀའ་ངལ་ཆེན་པོ་འཕྲད་བཞིན་ཡོད་པ་རེད། རྒྱ་གར་ལྷོ་ཕྱོགས་སུ་ཡོད་པའི་ཕ་ཡུལ་ཐེ་བོ་ནས་ཡིན་པའི་བརྩོན་འགྲུས་ལགས་སུ་བོད་ནས་གནས་ཚུལ་འབྱོར་བར་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡག་ལ། ས་གནས་མི་མང་ཚོས་གསུངས་ན་ཚེས་བཅུ་དྲུག་ཉིན་གྱི་ཆུ་ཚོད་བཞི་པ་ཙམ་ལ་ཁུལ་དེར་མེ་ཤོར་བ་དང་མེ་ཤོར་ས་དེའི་ཐོག་མར་གཡུལ་ཁའི་ནང་གི་གཡུལ་རྩྭ་བརྩིགས་པ་ནས་མེ་ཤོར་ཡག་འགོ་བཙུགས་པ་དང་རྩྭ་སྐམ་པོ་སོང་ཙང་མེ་ཤུགས་ཧ་ཅང་ཆེན་པོ་ཆགས་ནས་ཉེ་འཁྲིས་ཀྱི་སྡེ་བའི་ཁྱིམ་ཚང་རེ་རེ་བཞིན་མེ་འབར་ནས། རྒྱ་མཚོ་ཚང་གི་ཁང་པར་མེ་ཤོར་བའི་སྐབས་རྒྱ་མཚོ་ལགས་ཀྱི་ཁྱིམ་ནང་དངོས་པོ་ལེན་དུ་ཕེབས་སྐབས་མེའི་ནང་ཁོང་ཤོར་ནས་ཕྱིར་ཐོན་མ་ཐུབ་པར་སྲོག་སྐྱོབ་བྱེད་མ་ཐུབ་པར་འདས་གྲོངས་ཕྱིན་པའི་ཡིད་སྐྱོའི་གནས་ཚུལ་བྱུང་བཞག་ས་གནས་མི་མང་གིས་རྒྱ་ནག་གི་མེ་གསོད་རུ་ཁག་ལ་བརྡ་ལན་བྱས་ཡོད་ཀྱང་ཁོང་ཚོར་དེ་ག་འབྱོར་མཚམས་སྡེ་བའི་མང་ཚོགས་ཀྱི་ཕྱུགས་རིགས་དང་རྒྱུ་དངོས་ཚང་མ་མེས་འཚིག་ནས་གྱོང་གུན་ཚབས་ཆེ་ཕོག་ཡོད་པ་དང་ཕྱི་རྒྱལ་དུ་ཡོད་པའི་རོགས་རམ་ཚོགས་པ་དང་སེམས་བཟང་ཅན་ཚོས་ཁོང་རྣམ་པར་རོགས་རམ་གནང་རོགས་ཞེས་འབོད་སྐུལ་ཀྱང་གནང་གི་ཡོད་པའི་སྐོར་བོད་ནས་རྒྱ་གར་ལྷོ་ཕྱོགས་སུ་ཡོད་པའི་བརྩོན་འགྲུས་ལགས་སུ་གསུངས་འདུག་བོད་མདོ་སྨད་མཚོ་ལྷོ་བྲག་དཀར་རྫོང་དུ་ཆུ་གློག་འཛུགས་སྐྲུན་གྱི་ལས་གཞི་སྤེལ་ནས་ས་གནས་མང་ཚོགས་ཀྱི་ས་ཞིང་བཙན་འཕྲོག་བྱས་པའི་རྐྱེན་མང་ཚོགས་ཀྱིས་ཞི་བའི་རེ་འབོད་བྱས་པར་རྒྱ་ནག་གཞུང་གིས་དྲག་གནོན་བྱས་འདུག་གནས་ཚུལ་ཞིབ་ཕྲ་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་ཀུན་བཟང་བསྟན་འཛིན་ལགས་ཀྱིས་དྲ་བ་དང་མཉམ་དུ་བཏང་གནང་བ་དེ་སྤྱན་འབུལ་ཞུ་གི་ཡིན། དེང་སྐབས་བོད་ནང་གི་རྒྱ་གཞུང་གིས་དབྱེ་བའི་མཚོ་སྔོན་ཞིང་ཆེན་མཚོ་ལྷོ་ཁུལ་བྲག་དཀར་རྫོང་དཔལ་ཁ་གྲོང་རྡལ་གཡང་འཁྱིལ་སྡེ་བའི་ས་ཐོག་ཏུ་རྨ་ཆུ་བཞུར་བཞིན་པའི་ཁར་འདས་པའི་ལོ་ཤས་གོང་ནས་བཟུང་རྒྱ་ནག་གཞུང་གིས་ཆུ་གློག་འཛུགས་སྐྲུན་གྱི་ལས་གཞི་ཞིག་འགོ་འཛུགས་ཀྱིས་ད་ལྟ་ས་གནས་མང་ཚོགས་ཀྱི་ས་ཆ་མང་པོ་ཞིག་བཙན་འཕྲོག་གིས་བདག་བཟུང་བྱེད་བཞིན་པ་ལ་བརྟེན་ནས་ས་གནས་མང་ཚོགས་ཀྱིས་འདོད་མོས་མེད་པའི་རྣམ་འགྱུར་བསྟན་པར་ཉིན་ཤས་གོང་དབྱིན་སྐད་སྡེ་བའི་མི་གྲངས་བཅུ་གཅིག་འཛིན་བཟུང་བཙན་ཁྲིད་བྱས་ཡོད་འདུག་པ་དང་ཕྱི་ཚེས་བཅུ་དྲུག་ཉིན་མང་ཚོགས་མང་པོ་སྡེབ་གཅིག་ཏུ་འཛོམས་ཏེ་ཞི་བའི་རེ་འབོད་བྱས་སྐབས་རྫོང་གི་དྲག་ཆས་དམག་མི་དང་ཉེན་རྟོག་པ་སོགས་དམག་མི་སྐོར་ཁ་ཤས་གློ་བུར་དུ་ཡོང་སྟེ་མང་ཚོགས་ལ་གཅར་རྡུང་དྲག་པོ་བཏང་སྟེ་མང་ཚོགས་མང་པོ་ཞིག་ལ་རྨས་སྐྱོན་ཕོག་ཡོད་པ་མ་ཟད་མི་བཞི་ད་དུང་འཛིན་བཟུང་བཀག་ཉར་འོག་ཡོད་པའི་སྐོར་སོགས་འདྲ་པར་དང་བཅས་བརྗོད་སོང། དེ་དང་ཆབས་ཅིག་གནས་ཚུལ་མཁོ་སྤྲོད་པས་འདྲ་པར་ཁ་ཤས་བཏང་འབྱོར་བྱུང་བའི་ནང་དུ་མང་ཚོགས་ལ་དམག་མིས་གཅར་རྡུང་བྱེད་བཞིན་པ་དང་རྨས་སྐྱོན་བཟོས་ཡོད་པ་སོགས་ཧ་ཅང་གསལ་བོར་ཐེབས་ཡོད་པ་རེད་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཀུན་བཟང་བསྟན་འཛིན་ཡིན། རྒྱ་ནག་གཞུང་གིས་བོད་ཀྱི་མདོ་སྨད་བླ་བྲང་དགོན་པའི་ཐོག་སྟངས་འཛིན་དང་གྲྭ་བཙུན་གྱི་གྲངས་འབོར་ཐོག་ཚོད་འཛིན་བྱེད་བཞིན་པའི་སྲིད་ཇུས་ལ་ངོ་རྒོལ་གནང་ཆེད་དགོན་པ་དེའི་དགེ་འདུན་པ་ཞིག་གིས་རང་ཤི་བསྐྱོན་པའི་གནས་ཚུལ་ཅིག་བདུན་ཕྲག་འདིའི་ནང་ཐོན་སོང། བོད་ནས་འབྲེལ་བ་བྱས་འདི་གར་གནས་ཚུལ་འབྱོར་ཡ་ལ་ཟླ་བ་འདིའི་ཚེས་དགུ་ཉིན་མདོ་སྨད་ཀན་ལྷོ་བསང་ཆུ་རྫོང་དུ་ཡོད་པའི་བླ་བྲང་དགོན་པའི་དགེ་འདུན་པ། ཐབས་མཁས་ལགས་ཀྱིས་རང་ཤི་བསྐྱོན་ནས་འདས་གྲོངས་ཕེབས་ཤག་ཁོང་ལོ་ལྔ་ནས་རབ་ཏུ་བྱུང་སྟེ་དགུང་ལོ་ཉི་ཤུ་རྩ་བཞི་བར་བླ་བྲང་དགོན་པར་སློབ་གཉེར་གནང་ཡོད་ཀྱང་རྒྱ་ནག་གཞུང་གིས་བླ་བྲང་དགོན་པར་གྲྭ་བཙུན་གྱི་ཐོག་ཚོད་འཛིན་དང་དགོན་སྡེར་སྟངས་འཛིན་བྱས་པ་སོགས་ཀྱི་དཀའ་ངལ་གནས་སྟངས་ཀྱི་འོག་རང་ཤི་བསྐྱོན་ཡོད་པ་དང་དེ་ཡང་ཁོང་གིས་རང་ཤི་མ་བསྐྱོན་གོང་ཁོང་དང་སེམས་ཐག་ཉེ་བའི་གྲོགས་པོ་འགའ་ཤས་ལ་ཁོ་རང་ཆུང་དུས་ནས་ད་བར་མི་ལོ་བཅུ་དགུ་ཙམ་གྱི་རིང་བླ་བྲང་དགོན་པར་ཆོས་ཞུགས་གནང་བྱས་རང་ནུས་གང་ལྕོགས་ཀྱིས་ཞབས་འདེགས་དང་གཉོམ་ཆུང་ཚུལ་མཐུན་གནང་ཡོད་ཀྱང་རྒྱ་ནག་ས་གནས་སྲིད་གཞུང་གིས་གྲྭ་བཙུན་གྱི་ཐོག་ཚོད་འཛིན་དང་བོད་ཀྱི་དགོན་སྡེ་ཁག་གི་སློབ་གཉེར་ཐོག་སྟངས་འཛིན་བྱེད་པའི་སྲིད་ཇུས་འདྲ་མིན་ལག་བསྟར་བྱས་དང་བྱེད་མུས་ལ་ངོ་རྒོལ་གྱི་ལས་འགུལ་ཞིག་སྤེལ་འདོད་འདུག་ཅེས་གསུངས་ཡོད་པ་དང། རྒྱ་ནག་གཞུང་གིས་གྲྭ་བཙུན་གྱི་ཞལ་གྲངས་ཐོག་ཚོད་འཛིན་བྱེད་བཞིན་པ་དེས་གྲྭ་བ་མང་པོ་སྐྱ་སར་བབས་དགོས་པའི་གནས་སྟངས་ཆགས་ཀྱི་ཡོད་པར་ཁོང་གིས་བློ་ཕམ་ཆེན་པོ་གནང་ཡོད་པ་རེད། འབྲི་རུ་རྫོང་བརླན་ཆུ་ཡུལ་ཚོའི་ཁོངས་གཏོགས་སྒོམ་དགོན་གསར་དགོན་པའི་དགེ་འདུན་པ་བསྟན་འཛིན་ལྷུན་གྲུབ་ལགས་ད་ལོའི་ཕྱི་ཟླ་ལྔ་པའི་ནང་ཤག་ཆུ་གྲོང་དུ་ཕེབས་ཞོར་ཞིག་ལ་མི་མང་གིས་ཞུ་དོན་ལྟར་མི་རིགས་དང་སྐད་ཡིག་གི་གནས་བབ་སྐོར་ལ་གསུང་བཤད་གནང་སྐབས་རྒྱ་མིའི་ཉེན་རྟོག་པས་བཙན་ཁྲིད་བྱས་འདུག། འདི་ག་རླུང་འཕྲིན་ཁང་གིས་གནས་ཚུལ་ཤེས་རྟོགས་བྱུང་བར་གཞིགས་ན་བསྟན་འཛིན་ལྷུན་གྲུབ་ལགས་ནི་འབྲི་རུ་རྫོང་ཤག་ཆུ་ཡུལ་ཚོ་རྒྱལ་སྣེ་གྲོང་ནས་ཡིན་པ་དང་ཆུང་དུས་ནས་སྒོམ་དགོན་གསར་དགོན་དུ་ཆོས་ཞུགས་གནང་ཉིས་སྟོང་གཉིས་ཡས་མས་ནས་འབྲི་གུང་མཐིལ་སོགས་སུ་ལོ་གསུམ་སྒྲུབ་པར་ཞུགས་པ་དང་གཞན་ཡང་ནང་པའི་གཞུང་ལུགས་དང་རིག་གནས་སོགས་ལ་སློབ་སྦྱོང་གནང་པའི་རྗེས་ཕ་ཡུལ་དུ་ཕྱིར་ཕེབས་ནས་རང་དགོན་དུ་ཚོགས་ལས་འགན་ཁུར་དང། ཞོར་དུ་གྲྭ་པ་རྣམས་ལ་དཔེ་ཁྲིད་དང་ལྷག་དཀར་གྱི་ཉིན་མོར་གྲོང་པ་ཁག་གི་ནང་ནང་ཆོས་ངོ་སྤྲོད་དང་རྩོད་རྙོག་འདུམ་འགྲིག་དཀར་ཟས་ལ་སྤྱོད་ཐབས་ཀྱི་སྐུལ་མ་སོགས་གནང་གི་ཡོད་པར་བརྟེན་ཡུལ་མི་ཚོས་ཁོང་ལ་གདེང་འཇོག་ཆེན་པོ་ཞུ་གི་ཡོད་པ་རེད། དེ་བཞིན་བདུན་ཕྲག་འདིའི་ནང་ཚེས་བཅུ་བཞིའི་ཉིན་མཚོ་སྔོན་འབའ་རྫོང་གི་དགེ་འདུན་པ་བསྟན་འཛིན་རིག་གྲོལ་ལགས་མི་ལོ་གཉིས་ཀྱི་རྗེས་བཙོན་གྲོལ་བཏང་འདུག་ཁོང་བཙོན་གྲོལ་ཐོབ་ནས་འབའ་རྫོང་ཕ་ཡུལ་ལ་འབྱོར་བའི་སྐབས་འབའ་ཤིང་ཁྲི་དགོན་པའི་དགེ་འདུན་པ་གཙོས་ས་གནས་བོད་མི་ཚོས་ཁ་བཏགས་བཏང་ནས་བསུ་བ་གཟབ་རྒྱས་ཞུས་ཡོད་པ་རེད། དེ་སྔ་སི་པེན་བོད་དོན་རྒྱབ་སྐྱོར་ཚོགས་པས་ཡུལ་དེའི་ཁྲིམས་ཁང་ཞིག་གི་ནང་རྒྱ་ནག་འགོ་ཁྲིད་ཁག་ཅིག་གིས་བོད་ནང་གི་མི་རིགས་རྩ་མེད་དང་འགྲོ་བ་མིའི་ཐོབ་ཐང་བརྡལ་བཤིག་གཏོང་བའི་སྲིད་ཇུས་ལག་བསྟར་བྱས་ཡོད་པའི་གྱོད་འཛུགས་བྱས་པ་དེར་འདི་ལོ་ཕྱི་ཟླ་དྲུག་པའི་ཚེས་ཉི་ཤུ་གསུམ་ཉིན་སི་པེན་ཁྲིམས་ཁང་གིས་ཞིབ་རྩད་མཚམས་འཇོག་བྱ་རྒྱུའི་ཐག་གཅོད་གནང་ཡོད་ཀྱང་སི་པེན་བོད་དོན་རྒྱབ་སྐྱོར་ཚོགས་པས་བསྐྱར་དུ་ཞུ་གཏུག་བྱ་རྒྱུ་ཡིན་པའི་སྐོར་ཚོགས་པ་དེའི་ཚོགས་གཙོ Alan Kantos ཡིས་འདི་ག་རླུང་འཕྲིན་ཁང་གི་བཅར་འདྲིར་དང་ལེན་གནང་པའི་སྐབས་གསུངས། ཁོང་གིས་གནད་དོན་འདིའི་ཐད་ཞུ་གཏུག་བསྐྱར་དུ་གནང་དགོས་པའི་རྒྱུ་མཚན་འགྲེལ་བརྗོད་གནང་བའི་སྐབས་སྤེན་ན་དེ་སྔ་རྒྱལ་ཁབ་གཞན་གྱི་དབུ་ཁྲིད་ཚོས་བསགས་པའི་ནག་ཉེས་ཞིབ་རྩད་བྱ་ཆོག་པའི་ཁྲིམས་ཤིག་ཡོད་ཀྱང་རྒྱ་ནག་གི་གནོན་ཤུགས་འོག་འདི་ལོ་ཕྱི་ཟླ་གསུམ་པའི་ནང་སྤེན་གྲོས་ཚོགས་ཀྱིས་ཁྲིམས་ཡིག་དེའི་ནུས་པ་ཆུང་དུ་བཏང་བའི་རྗེས་སུ་ཡུལ་དེའི་ཁྲིམས་ཁང་གིས་ཀྱང་འདི་ལོའི་ཕྱི་ཟླ་དྲུག་པའི་ཚེས་ཉི་ཤུ་གསུམ་ཉིན་གྱོད་འཛུགས་དེར་རྩད་ཞིབ་མཚམས་འཇོག་བྱ་རྒྱུའི་ཐག་གཅོད་གནང་ཡོད་རུང་ཁྲིམས་ཁང་གི་ཐག་གཅོད་དེར་ཁྲིམས་དཔོན་དགུ་ཡིས་རྒྱབ་སྐྱོར་དང་ཁྲིམས་དཔོན་བདུན་གྱིས་ངོ་རྒོལ་གནང་སྟེ་རྒྱབ་སྐྱོར་དང་ངོ་རྒོལ་གནང་མཁན་གྱི་དབར་གྱི་གྲངས་འབོར་ལ་ཁྱད་པར་དེ་ཙམ་བྱུང་མེད་པ་མ་ཟད་སྤེན་ཕྱོགས་འགལ་སྤྱི་ཚོགས་རིང་ལུགས་ཚོགས་པས་ཀྱང་གྲོས་ཚོགས་ཀྱི་ཐག་གཅོད་དེ་རྒྱ་ནག་གི་གནོན་ཤུགས་འོག་བྱས་པ་ཞིག་ཡིན་པར་སྐྱོན་བརྗོད་ཀྱིས་ཁ་གཏད་གཅོག་བཞིན་ཡོད་སྟབས་སྤེན་བོད་དོན་རྒྱབ་སྐྱོར་ཚོགས་པས་ཀྱང་གྱོད་གཞི་དེའི་ཐད་ཁྲིམས་གཏུག་བསྐྱར་དུ་གནང་འཆར་ཡོད་པ་དང་ཡུལ་གྲུ་གང་ཞིག་ན་དམངས་གཙོ་ཚད་ལྡན་ཞིག་ཡོང་བ་ལ་འཛིན་སྐྱོང་དང་ཁྲིམས་བཟོ་ལྷན་ཁང་ཁྲིམས་ཁང་བཅས་ཀྱི་དབང་ཆ་ཐ་དད་དགོས་ཀྱི་ཡོད་ཀྱང་ཕྱིའི་རྒྱལ་ཁབ་ཞིག་གི་གནོན་ཤུགས་འོག་གལ་སྲིད་འཛིན་སྐྱོང་དང་ཁྲིམས་བཟོ་ལྷན་ཁང་གིས་ཁྲིམས་ཁང་གི་དབང་ཆ་མེད་པར་བཟོས་པ་ཡིན་ན་སི་པེན་གྱི་དམངས་གཙོའི་ལམ་ལུགས་ལ་དཀའ་ངལ་ཆེན་པོ་ཞིག་འཕྲད་པ་རེད་ཅེས་ཨ་ལན་ཁན་ཏོས་ཀྱིས་གསུངས་ཀྱི་འདུག་མཚམས་དེར་བདུན་ཕྲག་འདིའི་བོད་གནས་སྙན་སྒྲོན་ཞུས་ཚར་རྣམ་པ་ཚོས་ང་ཚོའི་དྲ་བརྙན་གྱི་གསར་འགྱུར་ལ་ཐུགས་སྣང་གནང་པར་ཐུགས་རྗེ་ཆེ་ལྷན་རྒྱས་ག་ལེར་བཞུགས་ཨོ་ཡང་བདུན་ཕྲག་རྗེས་མ་བསྐྱར་དུ་མཇལ་ཡོང།